ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དྲུག་པའི་ཚེས་ལྔ་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བདུན་པའི་ཚེས་ཉི་ཤུ་གཉིས་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་བརྒྱུད་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལ་དྭགས་ཡུལ་དུ་རྒྱལ་སྲས་ལག་ལེན་སོ་བདུན་མའི་བཀའ་ཆོས་བསྩལ་གནང་མཛད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། འཇར་མན་ཕྱི་སྲིད་ལས་ཁུངས་ཀྱིས་བོད་མིའི་ཆོས་དང་རིག་གཞུང། སྲོལ་རྒྱུན་གྱི་མི་ཚེ་སྐྱེལ་སྟངས་བཅས་ལ་རྒྱ་ནག་གཞུང་གིས་བཙན་གནོན་བྱེད་བཞིན་པའི་སྙན་ཐོ་ཐོན་ཡོད་པར་ཤིན་ཏུ་ཐུགས་འཚབ་གནང་བ་དང་སྦྲགས། ལྟ་ཞིབ་ནན་པོ་གནང་བཞིན་ཡོད་ལུགས་གསུངས་ཏེ་བོད་མིའི་ཆོས་ཕྱོགས་རང་སྐྱོང་བྱ་རྒྱུར་རྒྱབ་སྐྱོར་གནང་གི་ཡོད་པའི་སྐོར་དང། ཆོས་འཁོར་དུས་ཆེན་དང་བསྟུན་ནས་ཆོས་འཁོར་དུས་ཆེན་སྐོར་ངོ་སྤྲོད་ཞུས་པའི་སྐོར་དང། དེ་རིང་གི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། རྒྱ་ནག་གཞུང་ནས་རྒྱ་གར་གྱི་ས་མཚམས་སུ་འཁེལ་བའི་ས་གནས་སུ་ཆུ་མཛོད་ཆེན་པོ་ཞིག་བརྒྱབ་བཞིན་ཡོད་པའི་གནད་དོན་དང་འབྲེལ་བའི་སྐོར། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཉི་ཧོང་ནང་གཞུང་འབྲེལ་ཕྱོགས་ཕེབས་ཐོག་མར་དེ་གནང་བའི་སྐོར་དང་ཉི་ཧོང་ནང་བོད་དོན་གྱི་གནས་བབ་སོགས་ཀྱི་སྐོར་གླེང་མོལ་ཞུས་པ་ཞིག་བཅས་ལས་རིམ་ཁག་རིམ་པས་གསན་གནང་གི་རེད། ཐེངས་འདིའི་གསར་འགྱུར་སྙན་སྒྲོན་མ་ཞུས་གོང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལ་དྭགས་ཡུལ་དུ་རྒྱལ་སྲས་ལག་ལེན་སོ་བདུན་མའི་བཀའ་ཆོས་སྩལ་གནང་མཛད་པའི་སྐོར་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད། བོད་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་རིང་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་གཅིག་ཉིན། ལ་དྭགས་ཕོ་བྲང་ཞི་བའི་ཚལ་གསུང་ཆོས་ར་བར་རྒྱལ་སྲས་ལག་ལེན་སོ་བདུན་མའི་བཀའ་ཆོས་བཀའ་དྲིན་བསྐྱངས་གནང་སོང། དེ་དུས་མགོན་པོ་མཆོག་གིས་བཀའ་སློབ་གཙོ་བོ་ལ་འཛམ་གླིང་ནང་ཞི་བདེ་བསྐྲུན་ཕྱིར་གཞན་ཕན་གྱི་བསམ་བློ་འཁྱེར་དགོས་པ་དང་ཆོས་ལུགས་མཐུན་སྒྲིལ་དགོས་པ་བཀའ་སློབ་སྩལ་གནང་སོང། འཛམ་གླིང་ཞི་བདེ་འཛམ་གླིང་ཞི་བདེ་གསུང་གི་ཡོད་རེད། ད་དངོས་གནས་དྲང་གནས་ཀྱི་ཞི་བདེ་ཡོང་ཡག་ལ་ང་རང་ཚོའི་སེམས་ཁོང་ང་རྒྱལ་ཁོང་ཁྲོ་ཟེར་ཡག་དེ་ཤུགས་ཆུང་དུ་འགྲོ་ཡག་ཅིག་དང་ཨེ་ནི། གཞན་ལ་བརྩེ་བའི་བསམ་པ་དེ་ཡར་དུ་ཡར་རྒྱས་གཏོང་ཡག་ཅིག་གི་ཨེ་ནི། གཉིས་ནས། འཛམ་བུ་གླིང་འདིའི་སྒང་ལ་ང་རང་ཚོ་གཅིག་གིས་གཅིག་ལ། པའི་འཛམ་གླིང། ཤར་ནུབ་དང་དཔལ་དབུལ་ཕྱུག་དང་དེ་འདྲ་གི་ཐོག་ནས་གཅིག་གིས་གཅིག་གི་འཁྲུག་པ་རུ་རྒྱབ་རྩོད་པ་རུ་རྒྱབ་བསྡད་ཀྱི་ཡོད་རེད་དེ་ད་ཇི་རིང་ཡོད་མ་རེད། འཛམ་བུ་གླིང་ཚ་དྲོད་ཆེར་ཆེར་ཆེར་ཆེར་བྱས་ནས་ང་རང་ཚོ་དཔེ་ཆ་ནང་ལ་མཇལ་ན་བསྐལ་པ་མེས་འཇིག་ཟེར་ཡག་གི་མཚམས་ལ་ཡ་གོ་ལེ་ཡོང་གི་འདུག་བ། ས་དེ་འདྲ་ཡིན་དུས་ཙང་ནས་ད་ང་རང་ཚོ་ཚང་མ་བློ་མཐུན་པོ། འོ་ཨེ་ནི་གཅིག་གིས་གཅིག་ལ་རོགས་བྱས། སྣང་བ་སྐྱིད་པོ་བྱས་སེམས་སྐྱིད་པོ་བྱས་ནས་སྡོད་ཡ་འདི་ད་གལ་ཆེན་པོ་རེད་ཤག། དེ་དང་འབྲེལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལ་དྭགས་ས་གནས་སུ་ཆོས་ལུགས་མཐུན་འབྲེལ་དང་འབྲེལ་བཀའ་སློབ་འདི་དག་སྩལ་གནང་སོང། ལ་དྭགས་ཆ་བཞག་ན་ད་མང་བ་འདི་ནང་པའི་ཆོས་པ་རེད། དེ་དང་ཆབས་ཅིག་དེ་ཡང་ཁ་ཆེའི་ཆོས་ལུགས་བྱེད་མཁན་ག་ལ་གང་འཚམས་ཡོད་རེད། ཨེ་ནས་ད། དུས་རབས་གསར་པའི་ནང་ལོགས་ལ་ཡང་ཡེ་ཤུའི་ཆོས་བྱེད་མཁན་དེ་འདྲ་ཡོང་གི་རེད། ཨེ་ནས་གནའ་རབས་ཀྱི་རྒྱ་གར་གྱི་ད་མུ་སྟེགས་པའི་ཆོས་བྱེད་མཁན་དེ་འདྲ་ཡོད་ཀྱི་རེད། ཨེ་ནས་ང་རང་ཚོ་ཚང་མ་ལོག་ཐུགས་མཐུན་ཁྲིམས་གཙང་བྱས་ནས། ཆོས་ལུགས་ཚང་མ་ལོག་གིས་མི་ལ་ཕན་བདེ་བསྒྲུབ་ཡག་ཅེས་གསུང་གི་ཡོད་པ་ཡིན་དུས། རང་རང་སོ་སོའི་ཆོས་དད་བྱེད་སྟངས་དང་འགྲེལ་བཤད་དེ་མི་འདྲ་བ་ཡོད་རེད་དེ། ཡིན་ནའི་ཆོས་ལུགས་ཚང་མ་ལོག་གཅིག་གྱུར་གྱི་གནས་ཚུལ་ག་ཡོད་རེད་ལབ་ན་མི་ལ་ཕན་བདེ་བྱེད་ཡ། མི་ལ་ཕན་བཏགས་ཡ། སྤྱི་ཚོགས་ཞབས་འདེགས་ཞུ་ཡ། ཆོས་ལུགས་ཚང་མ་ལོག་ད་བསླབ་བྱ་དེ་གཅིག་པ་ཡོད་རེད་ལ། ང་རང་ཚོས་ད་འཛམ་བུ་གླིང་འདི་གང་ལ་མཐོང་ཆོས་རེད། ཅེས། ཡེ་ཤུའི་ཆོས་པ་དེ་འདྲས་ཀྱིས་ད་དངོས་གནས་དྲང་གནས་འཛམ་བུ་གླིང་འདི་གང་ལ་གཅིག་གིས་སྨན་བཅོས་བྱེད་ཡག་གིས་མཚོན་པའི་འཕྲོད་བསྟེན། སློབ་སྦྱོང་བྱེད་ཡག་མཚོན་པའི་གཅིག་གིས་དེ་ཚོའི་སྐོར་ལ་ཞེ་པོ་ཅིག་གིས་ད་བྱེད་ཀྱི་ཡོད་རེད། ངོ་མཚར་སྐྱེ་ཡག་རེད། ཨེ་ནི། ད་ག་ནང་བཞིན་གྱི་ཁ་ཆེ་ཆོས་པ་ཚོ་ཡིན་ནའི་ཞེ་དྲག་ཡག་པོ་ཡོད་རེད།

རྩ་བའི་སོ་སོའི་ཆོས་དད་དེ་སོ་སོ་རང་གི་ཆོས་ལུགས་དེའི་ཐོག་ནས་ཕྱིན། ཡང་ཅིག་ལེགས་ཆ་དེ་འདྲ་ཆོས་ལུགས་གཞན་དག་ནང་ལོགས་ལ་ཡང་ཡོད་པ་ཡིན་དུས་རྩ་ནས་ཨེ་ནི་ང་རང་ཚོ་ཆོས་ལུགས་ཚང་མ་ལོག་ནང་ཚགས་བྱས་བྱས་ཨེ་ནི། དུས་དུས་ལ་ང་ཚོ་ཚོགས། ཨ་ནི་བགྲོ་གླེང་བྱས་གོ་བསྡུར་བྱས་བྱེད་ཡག་དེ་འདྲ་བྱེད་ཀྱི་ཡིན་ན་ཡག་པོ་འདུག་ངས་ཡིད་བརྟན་བྱེད་ཀྱི་ཡོད་རེད།
གཤམ་ལ་འདི་ག་རླུང་འཕྲིན་ཁང་ནས་དེ་རིང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཉིན་དང་པོའི་བྱིན་རླབས་ཞུ་བར་དད་ལྡན་ཆོས་ཞུ་བ་ཁག་ཅིག་ལ་ཁོང་ཚོའི་ཚོར་བ་བཀའ་འདྲི་ཞུས་པ་དག་གསན་གཟིགས་གནང་བར་ཞུ། དེ་ནས་དེ་རིང་ང་ཡི་ག། ཞི་བའི་ཚལ་དུ་དེ་ག། དེ་རིང་རྒྱལ་བ་རིན་པོ་ཆེའི་གསུང་ཆོས་ཞུ་བར་སླེབས་ཐུབ་པས་སྐྱིད་པོ་དཔེ་ཚོར་གྱི་འདུག། ཡང་ལ་དྭགས་པ་ཚང་མ་བསོད་བདེ་ཆེན་པོ་རེད་བསམ་གྱི་འདུག་ཅི་བྱས་ནས་ཟེར་ན་མི་ཚང་མ་ལ་འདི་འདྲའི་སྐལ་བ་བཟང་པོའི་གོ་སྐབས་ཐོབ་ཀྱི་མ། ཚོར་བ་དེ་དངོས་གནས་དཔེ་མི་སྲིད་པ་ཅིག་འདུག་གང་ཞེ་ན། ལོ་རྟག་པར་ཞིག་སྐུ་མདུན་འདི་ལ་ཆིབས་བསྒྱུར་གནང་བྱས་ང་ཚོ་ལ་དྭགས་ཀྱི་མི་མང་དེ་ཚོ་ལ་དངོས་གནས་སྐལ་བ་བཟང་པོ་ཅིག་དང་ཨ་ནི།

གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལ་དྭགས་རྒྱལ་ས་གླེའི་ཕྱོགས་ཀྱི་མཛད་འཕྲིན་གཙོ་བོ་གཅིག་དེ་ད་ལན་ཉིན་གསུམ་གྱི་གསུང་ཆོས་དེ་ཆགས་འདུག་དེ་ཡང་ཉིན་ཐོག་མ་དེ་དེ་རིང་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་གཅིག་ཉིན་ལ་རྒྱལ་སྲས་ལག་ལེན་སོ་བདུན་མའི་བཀའ་ཆོས་བཀའ་དྲིན་བསྐྱངས་ཟིན་པ་དང་སང་ཉིན་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་གཉིས་ཉིན་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐུགས་རྗེ་ཆེན་པོའི་བཀའ་དབང་བཀའ་དྲིན་བསྐྱངས་གནང་རྒྱུ་རེད་འདུག་འདི་དུས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དད་ལྡན་ཆོས་ཞུ་བ་ཡོངས་ནས་ཞོགས་པར་དཀར་ཟས་མཆོད་ནས་ཕེབས་དགོས་པའི་བཀའ་སློབ་སྩལ་གནང་སོང་ཞེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་ཞི་བའི་ཚལ་གསུང་ཆོས་ར་བ་ནས་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་དེ་རིང་གི་གསར་འགྱུར་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་དབྱངས་འཛོམས་ནས་སྙན་སྒྲོན་ཞུ་ཡིན། རྒྱ་ནག་གི་ཕྱོགས་ནས་དྲ་ལམ་བརྒྱུད་རྒྱ་ནག་ནང་ཡོད་པའི་ཨ་རིའི་གཞུང་ཚབ་ཆེན་མོ་བ Nicholas Burns ལགས་ཀྱི་ཨིམེལ་འམ་གློག་འཕྲིན་ནང་སིམ་འཛུལ་བྱས་འདུག་ཚེས་བཅུ་པའི་ཉིན Reuters གསར་ལས་ཁང་གིས་པེ་ཅིང་ནས་གནས་ཚུལ་སྤེལ་བ་ལྟར་ན། རྒྱ་ནག་ནང་ཡོད་པའི་ཨ་རིའི་གཞུང་ཚབ་ཆེན་མོ་བ Nicholas Burns ལགས་ཀྱི་ཨི་མེལ་ནང་རྒྱ་ནག་གི Hackers འམ་དྲ་རྒྱའི་བརྒྱུད་གནས་ཚུལ་རྐུ་འཁྱེར་བྱེད་མཁན་གྱིས་སིམ་འཛུལ་བྱས་ཡོད་འདུག་ཅིང། ཕྱོགས་མཚུངས་ཨ་རིའི་ཕྱི་སྲིད་ལས་ཁུངས་ནང་ལྷོ་ཤར་ཨེ་ཤི་ཡའི་སྡེ་ཚན་གྱི་དྲུང་ཆེའི་ལས་རོགས Daniel Kritenbrink ལགས་ཀྱི་གློག་འཕྲིན་ཐོག་ལའང་སིམ་འཛུལ་བྱས་པའི་གནས་ཚུལ་དེ་ལྟར་བྱུང་ཡོད་པར Microsoft ལས་ཁུངས་ཀྱིས་ཕྱི་བསྒྲགས་བྱས་པར་ལུང་འདྲེན་གྱིས་གནས་ཚུལ་ཐོན་བཞིན་ཡོད་ཅིང། དེ་ལྟའི་རྒྱ་ནག་གི་ཕྱོགས་ནས་དྲ་ལམ་བརྒྱུད་ཨ་རིའི་གསང་བའི་གནས་ཚུལ་རྐུ་འཁྱེར་བྱས་པ་རིམ་པར་ཐོན་བཞིན་ཡོད་འདུག་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་འདིའི་ཐད་དགོངས་ཚུལ་དམིགས་བསལ་བརྗོད་ཀྱི་མེད་ཀྱང་ཉེ་ཆར་ཨ་རིའི་ཕྱི་སྲིད་དྲུང་ཆེ Antony Blinken ལགས་ཀྱིས་རྒྱ་ནག་དང་རྒྱལ་ཁབ་གཞན་སུ་ཞིག་གིས་ཨ་རིའི་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོང་དོན་ཚན་པ་ཚོའི་གནས་ཚུལ་རྐུ་འཁྱེར་བྱེད་པའི་ཐད་ཐུགས་འཚབ་ཡོད་པ་དང་དེར་འོས་འཚམ་གྱི་ཡ་ལན་བྱེད་རྒྱུ་ཡིན་པ་བརྗོད་ཀྱི་ཡོད་པ་རེད། ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་ཡོད་པའི་རྒྱ་ནག་གཞུང་ཚབ་ཁང་གིས་འདི་ལྟ་བུའི་དྲ་རྒྱའི་ཐོག་ནས་གསང་བ་རྐུ་འཁྱེར་བྱས་པ་རེད་ཟེར་ཡག་དེ་ནི་འཕྲུལ་རིག་གི་ཐོག་ནས་མགོ་རྙོག་པོ་ཞིག་ཡིན་པ་དང་འདི་ལྟ་བུའི་བྱ་སྤྱོད་ལ་མཐའ་གཅིག་ཏུ་ངོས་ལེན་མེད། དེ་འདྲ་ཡིན་དུས་གནས་ཚུལ་ངོ་མ་ཇི་ཡིན་གསལ་པོ་མེད་པར་ཚོད་དཔག་གིས་ཁག་དཀྲི་བྱེད་པའི་རིགས་ལ་ཁས་ལེན་ཐབས་མེད་ཅེས་རྒྱ་ནག་གཞུང་ཚབ་ཁང་གི་མགྲིན་ཚབ་པ་ལིའུ་ཕེང་ཡུ་ཡིས་ལན་འདེབས་བྱས་འདུག་འདི་ལྟ་བུའི་དྲ་རྒྱ་དང་གཞན་ཡང་མི་དངོས་བརྒྱུད་གསུམ་ནས་རྒྱ་ནག་གིས་ཨ་རིའི་ཐོག་གསང་བ་རྐུ་འཁྱེར་བྱེད་ཀྱི་ཡོད་ལུགས་ཡང་སེ་སྐྱོན་བརྗོད་ཕོག་གི་ཡོད་པ་རེད། མཁའ་འགྲོ་དབྱངས་འཛོམས་ནས་གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་ཡིན། Australia དང་ཨ་མི་རི་ཀས་མཉམ་འབྲེལ་གྱིས་སྔོན་བྱུང་མ་མྱོང་བའི་གཞི་རྒྱ་ཆེ་བའི་མཉམ་འབྲེལ་དམག་དོན་བྱེད་ཀྱི་ཡོད་འདུག་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་གཅིག་ཉིན Reuters གསར་ལས་ཁང་གིས་སྤེལ་བའི་གནས་ཚུལ་ལྟར Australia དང་ཨ་མི་རི་ཀས་གཟའ་འཁོར་གཉིས་རིང་གི་གཞི་ཁྱོན་ཆེས་ཆེ་བའི་མཉམ་འབྲེལ་དམག་དོན་སྦྱོང་བརྡར་དེ་རེས་གཟའ་པ་སངས་ཉིན་འགོ་བརྩམས་པ་དང་དམག་དོན་སྦྱོང་བརྡར་ནང་དཔུང་དམག་གྲངས་ཁྲི་གསུམ་ལྷག་གིས་མཉམ་ཞུགས་བྱས་ཡོད་པ་དང་དེའི་ཁོངས་སུ་རྒྱལ་ཁབ་གཞན་བཅུ་གཅིག་ནས་དམག་མི་མཉམ་ཞུགས་བྱས་ཡོད་འདུག་དམག་དོན་སྦྱོང་བརྡར་དེའི་དམིགས་ཡུལ་ནི་རྒྱ་ནག་གིས་རྒྱ་གར་དང་ཞི་བདེ་རྒྱ་མཚོའི་ཁུལ་དུ་ཉིན་རེ་བཞིན་དབང་ཤུགས་ཆེ་རུ་གཏོང་བཞིན་པའི་སྐབས་སུ། མཐུན་སྒྲིལ་དང་སྟོབས་ཤུགས་ཀྱི་རྣམ་འགྱུར་སྟོན་པའི་ཆེད་དུ་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཨ་རིའི་མཚོ་དམག་དྲུང་ཆེ Carlos Del Toro ཡིས་ད་རེས་མནའ་འབྲེལ་གྱི་རྒྱལ་ཁབ་ཁག་དང་མཉམ་འབྲེལ་གྱི་སྦྱོང་བརྡར་བྱེད་པ་འདི་ནི་ང་ཚོ་རྒྱལ་ཁབ་ཕན་ཚུན་ཚང་མའི་ནང་གཅིག་གྱུར་གྱི་ལྟ་གྲུབ་ཅིག་འཛིན་གྱི་ཡོད་པ་དེ་རྒྱ་ནག་གཞུང་གིས་བརྡ་ལན་ལེན་ཆོག་པ་ཞིག་ཏུ་གྱུར་བ་རེད་ཅེས་བརྗོད་འདུག་ཉིས་སྟོང་ལྔ་ནས་བཟུང་ལོ་གཉིས་རེར Talisman Sabre། ཞེས་མཉམ་འབྲེལ་གྱི་དམག་སྦྱོང་དེ་བྱེད་ཀྱི་ཡོད་ཅིང། འདི་ལོ་ནི་ཆེ་ཤོས་སུ་ངོས་འཛིན་བྱེད་ཀྱི་ཡོད་འདུག་ལ་དམག་སྦྱོང་དེའི་ནང་ས་དམག་དང་མཁའ་དམག་གི་འཐབ་འཛིང་བྱེད་ཕྱོགས་ལ་སྐུལ་ལྕག་དང་དེ་བཞིན་ཛ་དྲག་སྐབས་ས་དམག་དང་མཁའ་དམག་མཉམ་འབྲེལ་གྱིས་དམག་འཐབ་སྦྱོང་བརྡར་བྱ་རྒྱུ་ཚུད་ཡོད་འདུག

ཨོ་སི་ཀྲོ་ལི་ཡ་དང་ཨ་མི་རི་ཀ། འཇར་མ་ནི། རྒྱ་གར་བཅས་དང་བདེ་འཇགས་མཉམ་ལས་གཏིང་ཟབ་ཏུ་སྤེལ་བཞིན་ཡོད་པ་རེད། དེའི་དམིགས་ཡུལ་ནི་མནའ་འབྲེལ་ལ་ཤུགས་སྣོན་རྒྱག་པ་དང་ཐུན་མོང་གི་རིན་ཐང་ལྟ་བ་རྒྱུན་འཁྱོངས་བྱ་རྒྱུ་དང། རྒྱ་ནག་གི་བྱ་སྤྱོད་ནི་མི་རྣམས་ཀྱིས་སེམས་ཁུར་བྱེད་པའི་གནད་དོན་ཞིག་ཡིན་ཡང་དམག་སྦྱོང་གི་གཙོ་གནད་ནི་ནུས་པ་དང་མཉམ་ལས་འབད་བརྩོན་ཟུང་འབྲེལ་བྱ་རྒྱུ་དེ་ཡིན་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགྱུར་ཁག་རིམ་པས་སྙན་བརྒྱུད་ཞུ་གི་ཡིན། ཐའེ་ཝན་གཞུང་གིས་གསང་བའི་གལ་ཆེའི་ཡིག་ཆ་ཁག་ཅིག་གསང་བ་ཕྱིར་གྱར་བྱུང་ཡོད་མེད་ཞིབ་འཇུག་བྱེད་བཞིན་ཡོད་འདུག

ཕྱི་ཚེས་བདུན་ཉིན་རོའི་ཏར་གསར་ལས་ཁང་གིས་སྤེལ་བའི་གནས་ཚུལ་ལྟར་ན། དོན་རྐྱེན་དེ་ནི་འབྲུག་ཡུལ་གྱི་ཤར་ཕྱོགས་ཀྱི་ཡང་གི་ཆུ་ཆུ་ཤུགས་གློག་འདོན་གྱི་ལས་འཆར་ཡོད་སའི་ས་ཁུལ་དེར་བྱུང་བ་དང་ས་གནས་ཀྱི་ངལ་སེལ་དང་མྱུར་སྐྱོབ་ལས་དོན་རུ་ཁག་ཅིག་གནོད་འཚེ་ཕོག་ཡུལ་དུ་བསྐྱོད་ཡོད་ཅིང་འབྲུག་ཡུལ་གྱི་སྲིད་བློན་བློ་གྲོས་ཚེ་རིང་མཆོག་ཆུ་ལོག་བྱུང་ཡུལ་དུ་དངོས་སུ་ཕེབས་ཏེ་གནས་སྟངས་རྒྱུས་ལོན་གནང་ཞིང་མྱུར་སྐྱོབ་དང་རྩད་ཞིབ་ཀྱི་ལས་དོན་ཐད་ལམ་སྟོན་གནང་ཡོད་པ་རེད།

བོད་མིའི་ཆོས་དང་རིག་གཞུང་སྲོལ་རྒྱུན་གྱི་མི་ཚེ་སྐྱེལ་སྟངས་བཅས་ལ་རྒྱ་ནག་གཞུང་གིས་བཙན་གནོན་བྱེད་བཞིན་པའི་སྙན་ཐོ་ཐོན་ཡོད་པར་ཤིན་ཏུ་ཐུགས་འཚབ་གནང་བ་དང་སྦྲགས་ལྟ་ཞིབ་ནན་པོ་གནང་བཞིན་ཡོད་ལུགས་གསུངས་ཏེ་བོད་མིའི་ཆོས་ཕྱོགས་རང་སྐྱོང་བྱ་རྒྱུར་རྒྱབ་སྐྱོར་གནང་གི་ཡོད་པའི་སྐོར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལ་ཡིག་ཐོག་བཀའ་འདྲི་ལན་འདེབས་གནང་བ་ཞིག་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་བརྒྱུད་གནང་གི་རེད། འཇར་མན་གཞུང་གིས་སྤྱི་ཟླ་བདུན་པའི་ཚེས་བཅུ་བཞི་ཉིན་རྒྱ་ནག་ཐོག་འཐབ་ཇུས་ཀྱི་སྲིད་ཇུས་ཡིག་ཆ་ཐེངས་དང་པོ་དེ་བཏོན་ཡོད་པ་དང། དེའི་ནང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ལ་རྡོག་རོལ་ཚབས་ཆེན་གཏོང་བཞིན་ཡོད་པར་འབུར་འདོན་བྱས་ཡོད་ཅིང། ཤོག་གྲངས་དྲུག་ཅུ་རེ་བཞི་ཅན་གྱི་ཡིག་ཆའི་ནང་རྒྱ་ནག་དམར་ཤོག་ཚོགས་པའི་རྒྱ་སྐྱེད་ཀྱི་བྱ་ཐབས་འཛིན་པའི་ནང་བདེ་འཇགས་དང་བརྟན་ལྷིང་ལ་དོ་སྣང་བྱེད་ཀྱི་ཡོད་ན་ཡང་རྒྱལ་ཚོགས་ཀྱི་སྙན་ཐོ་ཁག་ནང་བཀོད་པ་ལྟར་བོད་དང་ཤིན་ཅང་ནང་དུ་སྨྲ་བརྗོད་དང་གསར་འགོད་རང་དབང་ལ་དོ་ཕོག་དང། གྲངས་ཉུང་མི་རིགས་ཆོས་ལུགས་དད་མོས་ཅན་གྱི་མི་རིགས་ཐོག་དྲག་གནོན་གྱི་དཀའ་ངལ་འཕྲད་བཞིན་ཡོད་པ་གསལ་སྟོན་གནང་ཡོད། དེ་ཡང་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་ཉིན། འཇར་མན་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལ་ཡིག་ཐོག་ལན་འདེབས་ཤིག་གནང་བའི་ནང། བོད་མིའི་ཆོས་དང་རིག་གཞུང་སྲོལ་རྒྱུན་གྱི་མི་ཚེ་སྐྱེལ་སྟངས་བཅས་ལ་རྒྱ་ནག་གཞུང་གིས་བཙན་གནོན་བྱེད་བཞིན་པའི་སྙན་ཐོ་ཐོན་ཡོད་པར་ཤིན་ཏུ་ཐུགས་འཚབ་གནང་བ་དང་སྦྲགས་ལྟ་ཞིབ་ནན་པོ་གནང་བཞིན་ཡོད་པར་མ་ཟད། བོད་མིའི་ཆོས་ཕྱོགས་བྱ་བར་རང་སྐྱོང་བྱ་རྒྱུར་རྒྱབ་སྐྱོར་ཡོད་ཅེས་བཀོད་གནང་ཡོད་པ་རེད། གཞི་རྩའི་ད་རེས་འཇར་མན་གཞུང་གིས་རྒྱ་ནག་ཐོག་འཐབ་ཇུས་ཀྱི་སྲིད་ཇུས་ཡིག་ཆ་སྙན་ཐོའི་དོན་ཚན་གསུམ་པའི་ནང་གསེས་གསུམ་པའི་ནང་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་དགོས་པའི་གནད་དོན་ནང་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཡོངས་ཁྱབ་གསལ་བསྒྲགས་ནང་འགྲོ་བ་མི་ཚང་མར་ཐོབ་ཐང་དང་རང་དབང་གཅིག་གྱུར་ཡོད་པ་བཀོད་བཞིན་འཇར་མན་གཞུང་གིས་རྒྱ་ནག་དང་འབྲེལ་བ་བྱེད་པའི་སྐབས་བོད་ནང་དང་ཤིན་ཅང་ནང་ཡུ་གུར་མི་རིགས་ཧོང་ཀོང་གི་གནས་སྟངས་ཐེ་བའི་འགྲོ་བ་མིའི་ཐོབ་ཐང་དང་མི་སྣ་བྱེ་བྲག་པའི་གནད་དོན་ཐད་ལྟ་ཞིབ་བྱ་རྒྱུ་ཡིན་ཞེས་འཁོད་འདུག། We realize, I think, across the EU that China has changed ད་ལྟ་གོང་དུ་གསན་པའི་སྒྲ་འདི་ནི་ཐའེ་ཝན་ནང་གནས་བཞུགས་རྒྱ་ནག་དང་ཡུ་རོབ་སྤྱི་མཐུན་རྒྱལ་ཁབ་ཀྱི་འབྲེལ་ལམ་ཐད་ཉམས་ཞིབ་པ Anna Ferenczy ལགས་རེད། ཁོང་གིས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ Germany གྱི་ད་ལྟ་རྒྱ་ནག་ལ་སྲིད་ཇུས་འཛིན་སྟངས་ཀྱི་ཡིག་ཆ་གསར་པ་དེ་བཞིན་རྒྱ་ནག་ལ་འགྱུར་བ་འགྲོ་བཞིན་པའི་གནས་བབ་ལ་གཞི་བཞག་སྟེ་བཏོན་ཡིན་པ་གསུངས་འདུག།
Well, so the strategy itself does refer to human rights ཁོང་གིས་ད་དུང་གཞི་རྩའི་ད་རེའི་སྙན་ཐོ་ཡིག་ཆ་འདིའི་ནང Germany དང་རྒྱ་ནག་བར་གྱི་དཔལ་འབྱོར་གྱི་འབྲེལ་ལམ་གཙོ་བོ་གཞིར་བཞག་པའི་ཐོག་ནས་ཡིག་ཆ་དེ་འགྲེམ་སྤེལ་བྱས་ཡོད་ཀྱང། སྤྱིར་འགྲོ་བ་མིའི་ཐོབ་ཐང་དང་ལྷག་པར་དུ་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཞན་པོ་ཡོད་པའི་གནད་དོན་ཐོག་ཐུགས་འཚབ་ཡོད་སྐོར་ཡང་ཡིག་ཆ་དེ་ཚོའི་ནང་འཁོད་ཡོད།

ང་ཚོའི་དམིགས་ཡུལ་ནི་རྒྱ་ནག་ཁེར་རྐྱང་དུ་འཇོག་རྒྱུ་དེ་མིན་ཡང་མ་འོངས་པར་རྒྱ་ནག་ལ་ཧ་ཅང་བློ་གཏད་དང་རེ་བཅོལ་ཆེན་པོ་བྱེད་མི་དགོས་པའི་ཆེད་དམིགས་པ་ཡིན་ཞེས་ཡང་གསུངས་འདུག་གནས་ཚུལ་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན། ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པའི་ལེ་ཚན་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཆོས་འཁོར་དུས་ཆེན་དང་བསྟུན་ནས་ཆོས་འཁོར་དུས་ཆེན་གྱི་སྐོར་ལ་ངོ་སྤྲོད་ཞུས་པ་ཞིག་པདྨ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། བདག་ཅག་གི་སྟོན་པ་མཉམ་མེད་ཐུབ་པའི་དབང་པོ་རྡོ་རྗེ་གདན་དུ་མངོན་པར་རྫོགས་པར་སངས་རྒྱས་ཡོད་ན་ཡང། ཆོས་ཀྱི་འཁོར་ལོ་བསྐོར་བའི་དུས་ལ་མ་བབས་པ་གཟིགས་ཏེ། རེ་ཞིག་མི་སྨྲ་བའི་ངང་དུ་བཞུགས་པའི་ཚེ། ལྷའི་དབང་པོ་བརྒྱ་བྱིན་དང་ཚངས་པ་དང་བཅས་པའི་ལྷ་རྣམས་ཀྱིས། སངས་རྒྱས་ལ་ཆོས་ཀྱི་འཁོར་ལོ་བསྐོར་བར་གསོལ་བ་བཏབ་པ་ལྟར་བོད་ཟླ་དྲུག་པའི་ཚེས་བཞི་ཉིན་དུས་ལ་བབ་པ་གཟིགས་ནས་གནས་མཆོག་ཝ་ར་ཎ་སི་དྲང་སྲོང་ལྷུང་བ་རི་དྭགས་ཀྱི་ནགས་སུ་ཕེབས་ཏེ་འཁོར་ལྔ་སྡེ་བཟང་པོར་བཀའ་དང་པོ་བདེན་བཞིའི་ཆོས་ཀྱི་འཁོར་ལོ་ཐོག་མར་བསྐོར་བར་མཛད་པའི་མཛད་པའི་རྗེས་དྲན་ཞུ་བྱའི་ཉིན་དེ་འཛམ་གླིང་ནང་པ་སྤྱི་དང་ལྷག་པར་དུ་བོད་མི་ཚོས་ཁྱད་པར་ཅན་གྱི་དུས་ཚིགས་དེ་ངོས་འཛིན་གྱིས་སྲུང་བརྩི་ཞུ་གི་ཡོད་པ་རེད། དེའི་སྐོར་དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་རིན་པོ་ཆེ་བྱང་ཆུབ་སངས་རྒྱས་མཆོག་གིས་ངོ་སྤྲོད་གནང་དོན་ལ། ཆོས་འཁོར་དུས་ཆེན་དེ་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་ནས། ཞག་བཞི་བཅུ་ཞེ་དགུའི་མཐའ་ལ་ཡ། གནས་མཆོག་ཝ་ར་ཎ་སི་ལ་ཕེབས་ནས། འཁོར་ལྔ་སྡེ་བཟང་པོ་ལ་ཡ་ད་མིའི་དབང་དུ་བྱས་པ་ན་གདུལ་བྱ་འཁོར་ལྔ་སྡེ་བཟང་པོ་རེད་ཨ་ནི། ལྷ་བྱས་པ་ན་ད་ལྷའི་དབང་པོ་བརྒྱ་བྱིན་དང་ཚངས་པ་ལ་སོགས་པ་ད་གུ། ལྷ་ཞེ་དྲག་མང་པོ་ཡོད་རེད། འདི་འདྲས་ཀྱི་ད་གདུལ་བྱ་མཐའ་ཡས་པ་ལ་ཡ་བཅོམ་ལྡན་འདས་ཀྱིས་ཆོས་དང་པོ་གསུང་ཡག་གི་ད་དུས་ཆེན་དེ། ད་ཆོས་འཁོར་དུས་ཆེན་བྱས་ད་ནམ་རྒྱུན་ང་ཚོས། ཐ་སྙད་མང་པོ་གཅིག་གིས་བོད་ཟླ་དྲུག་པའི་ཚེས་པ་བཞི་ཉིན་མོ་དེ་འཁེལ་གྱི་ཡོད་པ་ཡིན་ཙང་དེ་འདྲའི་ཐོག་ནས་ད་དྲུག་པ་ཚེས་བཞི་གསུང་གི་ཡོད་རེད་དེ་འདྲའི་ད་ལྟ་གང་ལྟར་བཅོམ་ལྡན་འདས་ཀྱིས་ཨ་ནེ་འཛམ་བུའི་གླིང་ལ་ཡ་ཆོས་ཀྱི་འཁོར་ལོ་དང་པོ་བསྐོར་བའི་དུས་ཆེན་ད་དེ་འདྲའི་ཐོག་ནས་ད་ཆོས་འཁོར་དུས་ཆེན་ཟེར་ནས་ད་དུས་ཆེན་འདི་ད་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད་ལོ། ད་དུང་མཁན་རིན་པོ་ཆེ་མཆོག་གིས་ཆོས་འཁོར་དུས་ཆེན་གྱི་གལ་གནད་དང་སྟོན་པ་ཤཱཀྱ་ཐུབ་པས་བཀའ་དང་པོ་བདེན་བཞིའི་ཆོས་ཀྱི་འཁོར་ལོ་བསྐོར་སྐབས་སྟོན་པས་རྟེན་འབྱུང་གི་ལྟ་བ་དང་བདག་མེད་པའི་ཆོས་གསུངས་པ་སོགས་ནས་སྔོན་ཆད་སྟོན་པ་སུས་ཀྱང་མ་གསུངས་པའི་ཆོས་ཟབ་མོ་ཞིག་ཡིན་པ་གསུང་གནང་གི་འདུག། ད་སྤྱིར་བཏང་ང་ཚོས་བཅོམ་ལྡན་འདས་ཀྱི་ད་མཛད་པ་རྣམ་པ་ཐར་པ་མཐའ་ཡས་པ་ཅིག་ཡོད་རེད། བཅོམ་ལྡན་འདས་ཀྱི་ད་མཛད་པའི་ནང་གི་གལ་ཆེ་ཤོས་བ་དེ་གསུང་གི་མཛད་པ་དེ་རེད་པ།
གསུང་གི་མཛད་པ་དེ་རེད། ང་རང་ཚོའི་ཕྱི་རབས་ཀྱི་གདུལ་བྱ་ཚོས་བཅོམ་ལྡན་འདས་ཀྱི་མཛད་པའི་ནང་ནས་ད་ང་རང་ཚོའི་བགོ་སྐལ་དུ་ཡོད་དེ་ང་རང་ཚོས་ཉམས་ལེན་བྱེད་ས་གཙོ་བོ་དེ་གསུང་གི་མཛད་པའི་སྟེང་ནས་ང་ཚོས་ཉམས་ལེན་བྱེད་ཡག་དེ་ཆགས་བསྡད་ཡོད་རེད། འདི་འདྲ་སོང་ཙང་ད་བཅོམ་ལྡན་འདས་ཀྱིས་ཆོས་དང་པོ་དེ་གནས་མཆོག་ཝ་ར་ཎ་སི་ལ་ཡ་འཁོར་ལྔ་སྡེ་བཟང་པོ་ལ་ཡ་བདེན་བཞིའི་ཆོས་འཁོར་གསུངས་པ་རེད་བདེན་བཞིའི་ཆོས་འཁོར་གསུངས་པའི་སྐབས་ལ་ཡ་ད་གཙོ་བོ་འགྲོ་བ་དེ། མི་འདོད་པའི་སྡུག་བསྔལ་དང་ཨ་ནི་དེའི་རྒྱུ་ཀུན་འབྱུང་བྱས་བྱས་ནས། ད་མི་འདོད་པའི་སྡུག་བསྔལ་དེ་མེད་པར་བྱེད་པ་ལ་ཀུན་འབྱུང་སྤོང་དགོས་རེད་ཨ་ནི་སྡུག་བསྔལ་ནས་ཐར་པའི་ཐར་པ་ཐོབ་པ་ལ་ཨ་ནི་བདག་མེད་རྟོགས་པའི་ལམ་སྒོམ་དགོས་རེད་བྱས་བྱས་ནས་ད་གང་ལྟར་སྤང་བླང་གི་འཇུག་ལྡོག་གི་རྣམ་གཞག་སྔོན་ཆད་སྟོན་པ་སུ་གཅིག་མ་གསུངས་པ་ཞིག་ད་བཅོམ་ལྡན་འདས་ཀྱིས་དང་པོར་གསུངས་བྱས་བྱས་ནས། ཉིན་དེར་དེ་སྔ་བོད་གཞུང་ནས་ལྷ་ལྡན་སྤྲུལ་པའི་གཙུག་ལག་ཁང་དུ་མཆོད་སྤྲིན་སྣ་ལྔ་སྟོང་ཚར་རྒྱས་པ་དང། ཐུགས་སྨོན་དང་ཆོག་ལྡན་ལྷ་ཁང་ཁག་ལ་མཆོད་འབུལ་དང་སྙན་ཤལ་དང་བཅས་པ་འབུལ་གནང་མཛད་པ་དང་གཞན་ཡང་དད་ལྡན་མང་ཚོགས་ནས་རྩེ་ཕོ་བྲང་དང་གཙུག་ལག་ཁང་དེ་བཞིན་དགོན་སྡེ་ཁག་སོགས་ཀྱི་ནང་གནས་མཇལ་དང་མཆོད་འབུལ་སོགས་གནང་སྲོལ་ཡོད་ཅིང་དམིགས་བསལ་དེང་སྐབས་བོད་གཞིས་བྱེས་གཉིས་ཀྱི་ནང་ཆོས་འཁོར་དུས་ཆེན་སྐབས་མང་ཚོགས་ནས་ཆོས་པུ་སྟི་དང་མཆོད་རྫས་སོགས་བསྣམས་ཤིང་ཞིང་ཁ་སྐོར་སྐྱོད་འགྲོ་བའི་ལུགས་སྲོལ་ཞིག་ཡོད་པ་རེད། དེའི་སྐོར་མཁན་རིན་པོ་ཆེ་བྱང་ཆུབ་སངས་རྒྱས་མཆོག་གིས་མུ་མཐུད་གསུངས་དོན་ལ། སྤྱིར་བཏང་ནམ་རྒྱུན་མཚམས་མཚམས་ཞིང་ཁ་ལ་ཡ་ཆར་བ་མ་བཏང་པ་ཡིན་ན། དེ་ཡང་ཅིག་ཆོས་པུ་སྟི་འདི་འདྲས་ཁྱེར་ནས་ཡང་ཅིག་ཆར་འབེབས་བྱས་བྱས་ནས་ཡང་སྐོར་ར་སྐོར་ཡར་འགྲོ་ཡང་ཞིང་ཁ་ལ་ཡ་ཅིག་ལོ་ཏོག་ཡག་པོ་མ་བྱུང་པ་བྱས། ཨ་ནེ་ཅིག། ཞིང་ཞིང་ཁ་གང་ལྟར་ད་ནད་འདི་འདྲས་ལ་འབུ་འདི་འདྲས་རྒྱག་ཡག་རོ་ཡང་ཐན་པ་ཤོར་ཡག་འགྲོ་འདི་འདྲས་ཡིན་ན་ཡང་ཞབས་རིམ་བྱེད་ཡག་གི་ཅིག་ཆོས་ཀློག་པ་ཙམ་དུ་མ་ཟད་པའི་ཡང་མི་རེ་རེ་གི་ཅིག་སྒལ་པའི་སྒང་ལ་ཡང་ཆོས་པོ་ཏི་བཀའ་འགྱུར་བསྟན་འགྱུར་འདི་འདྲས་གདན་འདྲེན་ཞུས་བྱས་ནས་ཨ་ནི་ཅིག་གདུགས་དང་ཨ་ནི་ཅིག་ག་རེ་ཟེར་དགོས་རེད་ད་མཆོད་རྫས་འདི་འདྲས་མཉམ་དུ་བསྣམས་ཕེབས་བྱས་བྱས་ནས་རྩ་ཆེན་པོ་བརྩིས་ནས་འདི་འདྲས་སྐོར་ར་རྒྱག་སྔས་མ་ནས་ལུགས་སྲོལ་འདི་འདྲའི་ཡོད་བསྡད་ཅིག་རེད། བྱས་ཙང་ཆོས་འཁོར་དུས་ཆེན་ལ། འདི་ཡི་ལུགས་སྲོལ་འདི་འདྲའི་རེད་བྱས་བྱས་ནས་འདི་བྱེད་ཀྱི་འདུག་ད་འདི་གཙོ་བོ། སངས་རྒྱས་ཀྱི་གསུང་འདི་སྐད་དེ་རྩ་ཆེན་པོ་བྱས་བྱས་ནས་ད་ང་ཚོས་སྒལ་པར་ཁྱེར་འདི་སྐོར་བརྒྱབ་བྱས་བྱས་ནས་འདི་བྱེད་དུས་ཡང་འདི་སྐོར་དམིགས་བསལ་དམིགས་བསལ་ག་རེ་ཟེར་དགོས་རེད་ཁོར་ཡུག་ཡང། དགོས་ཆེད་དང་ཕན་ཅིག་ཡོད་བསྡད་རོ། དེ་མཚུངས་དེ་རིང་རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་མིའི་གཞིས་ཆགས་ཁག་ཅིག་གི་ནང་མང་ཚོགས་ནས་ཆོས་པོ་ཏི་དང་མཆོད་རྫས་སོགས་བསྣམས་ཤིང་ཞིང་ཁ་བསྐོར་སྐྱོད་གནང་བ་དང་བོད་མི་ཁག་ཅིག་གིས་དགོན་སྡེ་ཁག་ལ་མཆོད་མཇལ་དང་མཆོད་འབུལ་སོགས་གནང་ཡོད་ཅིང་ཆོས་འཁོར་དུས་ཆེན་སྲུང་བརྩི་ཞུ་ཆེད་བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་མ་ལག་དང་བཅས་པ་སྒོ་བརྒྱབ་ཡོད་པ་རེད་ལ། བདག་ཅག་གི་སྟོན་པས་ཡུལ་ཝཱ་ར་ཎཱ་སིར་བཀའ་དང་པོ་བདེན་བཞིའི་ཆོས་འཁོར་དང་རྒྱལ་པོའི་ཁབ་བྱ་རྒོད་ཕུང་པོའི་རིར་བཀའ་བར་པ་མཚན་ཉིད་མེད་པའི་ཆོས་འཁོར་དང་ཡུལ་ཡངས་པ་ཅན་སོགས་གནས་ངེས་མེད་དུ་བཀའ་ཐ་མ་ལེགས་པར་རྣམ་པར་ཕྱེ་བའི་ཆོས་ཀྱི་འཁོར་ལོ་བསྐོར་གནང་མཛད་པ་བཅས་སྟོན་པ་ཤཱཀྱ་ཐུབ་པའི་ཆོས་འཁོར་རིམ་པ་གསུམ་བསྐོར་གནང་མཛད་ཡོད་པ་རེད། རྒྱ་གར་ལྷོ་ཕྱོགས་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།

རྒྱ་ནག་གཞུང་ནས་རྒྱ་གར་གྱི་ས་མཚམས་སུ་འཁེལ་བའི་ས་གནས་སུ་ཆུ་མཛོད་ཆེན་པོ་ཞིག་བརྒྱབ་བཞིན་ཡོད་པའི་གནད་དོན་དང་འབྲེལ་བའི་ཐད་རིག་འཛིན་ཆོས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་ཏེ་ཕྱོགས་སྒྲིག་ཞུས་པ་ཞིག་གསན་གནང་གི་རེད།
རྒྱ་གར་དང་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཁག་ཅིག་གི་ནང་རྒྱ་ནག་གཞུང་ནས་ཉེ་བའི་ཆར་རྒྱ་གར་དང་བོད་ཀྱི་ས་མཚམས་སུ་ཆུ་མཛོད་ཆེན་པོ་ཞིག་གསར་དུ་རྒྱག་གི་ཡོད་པའི་གནས་ཚུལ་ཐོན་བཞིན་པ་གནད་དོན་དེ་དང་འབྲེལ་བའི་ཐོག་ནས་བོད་ཀྱི་རྩོམ་པ་པོ་དང་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་སུ་གོང་དུ་ཞུས་པའི་ཆུ་མཛོད་རྒྱག་ཡུལ་གྱི་ས་ཆའི་ཆགས་བབ་དང་རྒྱ་གར་གྱི་ཕྱོགས་ནས་དེའི་ཐོག་ལྟ་སྟངས་ག་འདྲ་ཡོད་མེད་སྐོར་བཀའ་འདྲི་ཞུས་པའི་སྐབས་ཁོང་གིས།
ཉེ་དུས་ཀྱི་རྒྱ་གར་གསར་འགྱུར་བརྒྱུད་ལམ་ཁག་ནང་ལ་ཡ་ཨ་ནི་བོད་ཀྱི་ཡར་ཀླུང་གཙང་པོའི་སྒང་ལ་རྒྱ་མི་གིས་ཆུ་རགས་ཆེན་པོ་ཞེ་པོ་ཅིག་བརྒྱབ་ཀྱི་ཡོད་རེད་ཟེར་བྱས་འདིའི་གི་སྐོར་ལ་གནས་ཚུལ་མང་པོ་ཞེ་པོ་ཅིག་རྒྱ་གར་གསར་འགྱུར་བརྒྱུད་ལམ་སྒང་ལ་ཡ་ཐོན་ཤག་ཐོན་པ་མ་ཟད་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཁག་ནང་ལ་གང་ལ་གང་འཚམ་ད་སྤེལ་དང་སྤེལ་བཞིན་པ་རེད་ཤག་དེ་ད་སྤྱིར་བཏང་ནི་ད་ལྟ་རྒྱ་ནག་གི་རྒྱ་གར་གི་ས་མཚམས་སྒང་ལ་ཡ་ཨ་ནི་དམག་གི་ཐོག་ནས་ཉེན་ཁ་ཡོད་པ་དང། དེ་ནས་ས་མཚམས་ལ་ཅིག་གི་གདོང་གཏུག་བྱེད་ཀྱི་ཡོད་པའི་གནས་ཚུལ་ད་མང་པོ་ཞིག་རབ་དང་རིམ་པ་ཐོན་གྱི་ཡོད་སོང་ཙང་ད་ད། ཡར་ཀླུང་གཙང་པོའི་ཆུ་དེ་བོད་ནས་མར་ཡོང་པའི་སྐབས་ལ་ཡ་རྒྱ་གར་ལ་མར་ཡོང་གི་ཡོད་སོང་ཙང་དེར་ཆུ་རགས་བརྒྱབ་པ་ཡིན་ན་རང་བཞིན་གྱིས་རྒྱ་གར་ལ་ཡ་གྱོང་གུན་ཆེན་པོ་རག་གི་ཡོད་པའི་གནས་ཚུལ་འདུག་སོང་ཙང་འདི་གི་ད་རྒྱ་གར་དང་རྒྱ་ནག་བར་ལ་ཡ་གདོང་གཏུག་ཡོང་བའི་གནས་ཚུལ་གསར་པ་རེད་གནས་ཚུལ་ད་ཅིག་རྒྱ་ཆེ་རུ་ཨ་ནི་རྙོག་དྲ་མང་རུ་ཆགས་ཀྱི་ཡོད་རེད་ཟེར་བྱས་འདི་འདྲའི་གི་གསར་འགྱུར་བརྒྱུད་ལམ་སྒང་ལ་ཡ་གནས་ཚུལ་ཡོང་གི་འདུག་ད་ཆུ་རགས་ཟེར་མཁན་འདི

ཀི་ལོ་མི་ཊར། སུམ་ཅུ་ཙམ་ཅིག་གི་ཉི་འོད་ཧྲིལ་བོ་ཡོད་མེད་དེ་ངའི་ས་ཆ་འདི་འདྲས་ཅིག་རེད། ང་རང་ཡིན་པས་ན། རྒྱ་གར་གྱི་ཨ་རུ་ནཱ་ཅལ་མངའ་སྡེའི་གྱི་ཀྲུ་ཀྲིང་ས་མཚམས་དེ་བར་དུ་འགྲོ་མྱོང། ཀྲུ་ཀྲིང་ལབ་པའི་སྐབས་ལ་ཡ་ད་ཡར་ཀླུང་གཙང་པོ་བོད་ནས་རྒྱ་གར་ནང་ལ་ཡར་འཛུལ་ཡོང་པའི་སྐབས་ལ་ཀྲུ་ཀྲིང་ཟེར་བའི་ས་ཆ་འདི་ནས་མར་འཛུལ་ཡོང་དགོས་རེད་ཨ་ནི་ཕ་གིའི་གྲོང་གསེབ་ཆུང་ཆུང་ཅིག་རེད་བི་ཤིང་ལབ་ཡག་ཅིག།

ཡང་ཁོང་གིས་འདི་ལྟ་བུའི་ཆུ་མཛོད་བརྒྱབ་བཞིན་པ་དེས་ས་འབྲེལ་དུ་ཁེལ་བའི་རྒྱལ་ཁབ་དང་ས་གནས་གཞན་ཁག་ཏུ་ཕན་གནོད་ཇི་ལྟར་ཡོང་མིན་ཕྱོགས་གཞན་ཞིག་ནས་རྒྱལ་སྤྱིའི་ཁྲིམས་དང་མི་མཐུན་པའི་ཐོག་ནས་རྒྱ་ནག་གིས་རང་སྣང་གང་དྲན་ལྟ་བུའི་འཛུགས་སྐྲུན་བྱེད་བཞིན་པ་དེས་རྒྱ་གར་ལ་དམིགས་བསལ་བློ་འཚབ་སྐྱེ་གཞི་ཞིག་ཆགས་ཡོད་རེད་ཅེས་གསུངས་ཀྱི་འདུག། ད་འདི་ཆུ་རགས་འདི་ཆ་ཚང་ཅིག་ཚར་བ་ཡིན་ན་ཨ་ནི་འདིའི་གི་ཐོག་ནས་གློག་བཟོ་ཡག་འདི།

ཡང་རྒྱ་གར་ལ་ཡང་ཆུ་ལོག་ཡོང་ཡས་ཀྱི་ཉེན་ཁ་བྱས་ནས་བྱས་ཙང་ཆུ་རགས་དེ་རང་བཞིན་གྱི་སེམས་ཁྲལ་ཞུ་གི་ཡོད་དེ་ནི་དེ་རེད་ཤག་སྤྱིར་བཏང་གི་རྒྱལ་སྤྱིའི་ནང་ལ་ཚོད་ལྟ་ཆུ་རགས་ག་བ་ཅིག་རྒྱབ་ཀྱི་ཡོད་ནའི་རྒྱལ་ཁབ་ཆུ་ཡོང་ཁུངས་འདི་ནས་ཨ་ནི་ཆུ་རྒྱུག་སའི་རྒྱལ་ཁབ་ག་བ་འདྲ་ཅིག་འགྲོ་གི་ཡོད་ནའི་རྒྱལ་ཁབ་ཕན་ཚུན་བར་ལ་ཡང་ནམ་རྒྱུན་ཨ་ནི་གྲོས་མཐུན་བྱས་བྱས་གན་རྒྱ་བཞག་སྲོལ་ཡོད་རེད་ཡིན་པ་ནས་ད་རྒྱ་ནག་སྤྱི་བཏང། བོད་བཙན་འཛུལ་བྱས་རྗེས་ད་ལོ་བདུན་ཅུ་འགྲོ་གི་ཡོད་རེད་འདིའི་ནང་ལ། ཡར་ཀླུང་གཙང་པོའི་སྐོར་ལ་རྒྱ་གར་དང་རྒྱ་ནག་བར་ལ་དེ་འདྲས་ཀྱི་གན་རྒྱ་བཞག་པ་གང་ཡང་མི་འདུག་ཡིན་ནའི། ཁས་ལེན་གཅིག་ལ་ག་རེ་འདུག་ཟེར་ན། བོད་ནང་ནས་རྒྱུག་ཆུ་མར་ཡོང་བའི་སྐབས་ལ་རྒྱུག་ཆུ་ཆེ་རུ་འགྲོ་གི་ཡོད་ན་རེད་ཆུང་རུ་འགྲོ་གི་ཡོད་ན་རེད་འདི་གི་གནས་ཚུལ་ཅིག་རྒྱ་ནག་ནས་རྒྱ་གར་ལ་གནས་ཚུལ་འགྲེལ་བཤད་རྒྱག་ཡ་གི་ཁས་ལེན་དེ་འདྲས་ཅིག་འདུག་ད་འདི།

དེ་འབྲེལ་གྱི་གནས་ཚུལ་ཅིག་ད་ཡོང་བསྡད་འདུག་བྱས་ཙང། དེ་འདྲའི་ཐོག་ནས་ད་གནས་ཚུལ་འདི་རྒྱ་གར་གསར་འགྱུར་བརྒྱུད་ལམ་ཁག་ལ་མང་པོ་ཅིག་ཡོང་བསྡད་འདུག་རྒྱ་གར་གྱི་ལྷག་པར་དུ་གཟུགས་མཐོང་རླུང་འཕྲིན་ནང་ལ་ཡང་ད་དངངས་འཚབ་འདྲ་པོ་ཅིག་གི་ཐོག་ནས་གནས་ཚུལ་མང་པོ་ཅིག་འགྲེལ་བཤད་རྒྱག་ཡོང། གོང་ཞུས་གནད་དོན་ཐད་རྒྱ་གར་གྱི་ཁོར་ཡུག་དང་སྲིད་དོན་དབྱེ་ཞིབ་པ་མཁས་དབང་སྐུ་ཞབས་བར་མ་ཅི་ལ་ནི་མཆོག་ནས་ཀྱང་འདི་ལྟ་བུའི་འཛུགས་སྐྲུན་རྒྱ་སྐྱེད་བཏང་དང་གཏོང་བཞིན་པ་ནི་ལུགས་དང། མ་མཐུན་པ་ལ་གཞན་ལ་དོ་ཕོག་འགྲོ་གཞིར་བསམ་བློ་མ་བཏང་བའི་བྱ་སྤྱོད་ཞིག་རེད་ཅེས་དཔྱད་རྩོམ་སྤེལ་གནང་བའི་ནང་བཀོད་འདུག་སྤྱིར་བཏང་ནས་དེ་སྔ་ལོ་ངོ་མང་པོའི་གོང་རྒྱ་ནག་གིས་འབྲི་ཆུ་འགག་གསུམ་ཐོག་ཆུ་རགས་ཆེན་པོ་ཞིག་བརྒྱབ་པ་དེས་འབྲེལ་ཆགས་རྒྱལ་ཁབ་ཚོར་འཐུང་ཆུའི་དཀའ་ངལ་དང་ཡང་ན་ཆུ་ལོག་གི་ཉེན་ཁ་ཆགས་ཡོད་པའི་སྐྱོན་བརྗོད་ཡང་ཕོག་བཞིན་ཡོད་པ་རེད་དམིགས་བསལ་འཆད་ཁྲིད་ཀྱི་ལེ་ཚན་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང། ཐེངས་འདིའི་གླེང་མོལ་གྱི་ལེ་ཚན་ནང་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཉི་ཧོང་ནང་གཞུང་འབྲེལ་ཕྱོགས་ཕེབས་ཐོག་མ་དེ་གནང་བའི་སྐོར་དང། ཉི་ཧོང་ནང་བོད་དོན་གྱི་གནས་བབ་སོགས་ཀྱི་སྐོར་ཉི་ཧོང་སྐུ་ཚབ་དོན་གཅོད་འབུམ་རམས་པ་ཨར་ཡ་ཚེ་དབང་རྒྱལ་པོ་ལགས་དང་ལྷན་དུ་ཡེ་ཤེས་ཟླ་བ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གླེང་མོལ་གྱི་ལེ་ཚན་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ང་ཡེ་ཤེས་ཟླ་བ་ཡིན། ཐེངས་འདིའི་གླེང་མོལ་ནང་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ཉི་ཧོང་ནང་གཞུང་འབྲེལ་ཕྱོགས་ཕེབས་ཐོག་མ་དེ་གནང་པའི་སྐོར་དང་ད་ག་ནང་བཞིན་གྱི་ཉི་ཧོང་ནང་བོད་དོན་ཐོག་གོ་རྟོགས་ཇི་ཙམ་ཞིག་ཡོད་མེད་ཐད་ལ་ང་ཚོ་དེ་རིང་གླེང་མོལ་ཞུ་གི་ཡིན། གོང་གི་གནད་དོན་དེའི་ཐོག་ཉི་ཧོང་སྐུ་ཚབ་དོན་གཅོད་འབུམ་རམས་པ་ཨར་ཡ་ཚེ་དབང་རྒྱལ་པོ་ལགས་དང་ལྷན་དུ་ང་ཚོ་གླེང་མོལ་ཞུ་གི་ཡིན། སྐུ་ངོ་ལ་ཐོག་མར་ང་ཚོ་དུས་ཚོད་གནང་པ་དེ་ཐུགས་རྗེ་ཆེ། ལགས་སོ་བཀྲ་ཤིས་བདེ་ལེགས། ཨ་སྐུ་ངོ་ལགས་ད་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ཉི་ཧོང་ནང་གཞུང་འབྲེལ་ཕྱོགས་ཕེབས་ཐོག་མ་དེ་གནང་ཡོད་རེད་དེ་ཡང་ད་སྤྱི་ཟླ་བདུན་པའི་ཚེས་བཅུ་ནས་ད་དེ་རིང་བར་བརྩིས་པ་ཡིན་ན་ཉིན་བརྒྱད་ཙམ་རིང་ཨ་ནི་གཞུང་འབྲེལ་ཕྱོགས་ཕེབས་གནང་ཡོད་རེད་ད་དུས་ཡུན་དེའི་རིང་ད་གཞུང་འབྲེལ་གྱི་མི་སྣ་རེད་ད་ག་ནང་བཞིན་གྱི་ཡང་ཉི་ཧོང་གི་དཔེར་ན་ས་གོས་ཚོགས་པ་རེད་ད་ག་ནང་བཞིན་གྱི་མཐོ་སློབ་ཁག་ཏུ་གཟིགས་སྐོར་དུ་ཕེབས་ཡོད་རེད་ཐོག་མ་ངས་བཀའ་འདྲི་ཞུ་རྒྱུ་དེ་ད་ང་ཚོའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གསན་མཁན་དང་གཟིགས་མཁན་ཡོངས་ལ

ལགས། ད་ལྟ་གོང་སྐུ་ངོ་ལགས་ཀྱིས་གསུངས་སོང། ད་ལྟ་ཉི་ཧོང་གི་སྲིད་བློན་ཟུར་པ Shinzo Abe ལགས་ཀྱིས་ད་ཐུགས་ཁུར་བཞེས་པའི་ཐོག་ནས་ད་ཉི་ཧོང་ནང་བོད་དོན་གཅིག་གྲོས་ཚོགས་འཐུས་མི་རྒྱབ་སྐྱོར་ཚོགས་པ་འདི་ད་དེ་སྔ་དང་བསྡུར་བ་ཡིན་ན་ད་ལྟའི་ཆ་ལ་ད་གཅིག་བོད་དོན་ཐོག་ལ་གྲོས་ཚོགས་འཐུས་མི་རྒྱབ་སྐྱོར་ཚོགས་པ་ཆེ་ཤོས་དེ་ཆགས་བསྡད་ཡོད་རེད་དེའི་ཐོག་ལ་ང་ཚོ་རྗེས་ལ་མུ་མཐུད་ནས་གླེང་མོལ་ཞུ་གི་ཡིན། དེ་ནས་ཡང་སྐུ་ངོ་ལགས། གལ་ཆེ་བ་གཅིག་དེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ད་ཐུགས་བསྐྱེད་དམ་བཅའ་བཞི་དེ་ད་ལྟའི་ཆ་ལ་ད་ཧ་ཅང་གི་གལ་འགངས་ཆེན་པོ་ཆགས་བསྡད་ཀྱི་ཡོད་རེད། ཨཱ་ནི་འཛམ་བུ་གླིང་གང་ས་ལ་ད་ཅིག་ཡུལ་མི་ཚོའི་ངོས་ནས་དེའི་ཐོག་ལ་ད་ཅིག་ཐུགས་སྣང་ཤུགས་ཆེན་པོ་ཞེ་པོ་ཅིག་གནང་བསྡད་ཀྱི་ཡོད་རེད་ད་ཉི་ཧོང་ནང་ཆ་མཚོན་པ་ཡིན་ན་ཡང་ཉི་ཧོང་མི་མང་གི་ངོས་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞི་དང་འབྲེལ་བའི་ཐོག་ལ་གོ་རྟོགས་རེད་ད་ག་ནང་བཞིན་གྱི་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དད་གུས་ཞུ་ཕྱོགས་དེ་ག་འདྲ་ཡོད་ན།

ད་ཡིན་ནའི་སྐྱབས་མགོན་རིན་པོ་ཆེ་ཕེབས་ཚར་ནས་ནང་པའི་ཆོས་ལྷག་པར་དུ་ཤེས་རབ་སྙིང་པོ་དང་དེ་ཚོ་གཅིག་འགྲེལ་བཤད་ཞིག་སྐྱོན་དུས་ཙམ་པ་དེ་ནང་པའི་ཆོས་དེ་ཆོས་གཅིག་པོ་མ་ཡིན་པའི་གི་སེམས་ཁམས་རིག་པའི་ཐོག་ནས་མིའི་ནུས་པ་ལ་ཕན་ཐོགས་ཡ་དང་མིའི་བསམ་བློ་བཏང་ཡ་ལ་ཕན་ཐོགས་ཡ་དང་དེ་འདྲས་ཀྱི་ལམ་ཁ་ཅིག་ཤུགས་ཆེན་པོ་ཞིག་བསྟན་སོང་དེའི་སྒང་ལ་ཤེས་རབ་སྙིང་པོའི་གི་དོན་དག་དེ་ཚོ་ཚང་མ་སྟོང་ཉིད་དང་དེ་ཚོ་ཚང་མ་གོ་རྟོགས་འཕེལ་ཡ་དེ་སྐྱབས་མགོན་རིན་པོ་ཆེ་གི་བཀའ་དྲིན་རང་ཡིན་ཟེར་དེ་གསུང་གི་ཡོད་རེད་ད་ཉེ་བའི་ཆར་ལ་དཔེ་བཞག་བྱས་ན་ད་བིདེའོ་ཚར་ལ་ཚོར་ལ་ཅིག་མང་པོ་ཐོན་ཡོད་རེད་དེ།

ད་ཅིག་མཛད་འཆར་གལ་ཆེ་བ་གཅིག་དེ་ད་ཉི་ཧོང་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་དང་གྲོས་ཚོགས་འཐུས་མི་ཁག་ཅིག་དང་ལྷན་དུ་མཇལ་འཕྲད་གནང་ཡོད་རེད། ད་ཉི་ཧོང་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ཤི་མོ་མུ་ར་ཧ་ཀུ་བུན་ལ་མཇལ་བའི་སྐབས་སུ་ཁོ་རང་ཚོའི་ངོས་ནས་ཡང་བོད་དོན་ཐོག་ལ་ཐུགས་ཁུར་བཞེས་ཕྱོགས་རེད། ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་འབྲེལ་བའི་ཐོག་བཀའ་མོལ་གཙོ་བོ་ག་རེ་གནང་ཡོད་ན། རེད། ད་དེ་ད་ལྟའི་དེ་གལ་ཆེ་ཤོས་གཅིག་ཡང་ད་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ཤི་མོ་མུ་ར་ཧ་ཀུ་བུན་རེད། དེ་ནས་དྲུང་ཆེ

ལགས། སྐུ་ངོ་ལ་གཅིག་དེ་ད་དུས་སྔོན་ལ་སྐུ་ངོ་སྲིད་སྐྱོང་མཆོག་གི་ཡང་ཐུགས་རེ་གཙོ་བོ་གཅིག་དེ་ཡུ་རོབ་རེད་དེ་བཞིན་གྱི་ད་ཉི་ཧོང་དང་དེའི་ཁུལ་ལ་ད་ཨ་རི་གཞུང་གི་ཡང་བོད་དོན་དམིགས་བསལ་འབྲེལ་མཐུད་པ་བསྐོ་གཞག་གནང་པ་ནང་བཞིན་གྱི་ཡང་རྒྱལ་ཁབ་དེ་ཚོའི་ནང་གཅིག་བསྐོ་གཞག་གནང་ཐུབ་པ་ཡིན་ན་ཐུགས་ཕན་གསོས་ས་རེད་སྐུ་ངོ་དེ་སྔ་དེ་འདྲ་གཅིག་གསུངས་མྱོང། ཉི་ཧོང་གཞུང་གི་ངོས་ནས་དེ་ལྟ་བུའི་གི་ལས་དོན་གནང་ཕྱོགས་ལ་ཡང་དམིགས་བསལ་གཅིག་བཀའ་མོལ་བྱུང་ཡོད་ན་ཡང་ཁོ་རང་ཚོའི་ངོས་ནས་མ་འོངས་པར་ཡང་དེའི་ཐོག་ལ་ཤུགས་སྣོན་ཅིག་རྒྱག་ཡ་ལ་ཅིག་ཁོ་རང་ཚོའི་ངོས་ནས་ཅིག་འདི་དང་འབྲེལ་བའི་ཐོག་ལ་བཀའ་མོལ་བྱུང་ཡོད་ན། རེད་ད་འདི་སྐོར་ལ་འདི་ལ་ད་ལག་ལེན་ཟུང་ཁ་སང་ཉི་མ་སྐུ་ངོ་སྲིད་སྐྱོང་མཉམ་པོ་འདུག་བྱས་བཀའ་མོལ་བྱུང་དེ་རྗེས་ད་ང་ཚོ་མཇུག་སྐྱོང་བྱས་བྱས་བྱས་བྱས་འདི་འབྲས་བུ་འདྲ་པོ་ཅིག་ག་རེ་རེད་ཟེར་ན། དེ་སྔོན་དེ་སྔོན་རང་ནས་ཁོ་རང་ཚོའི་གི་གྲོས་ཚོགས་ཀྱི་ག་རེ་ཉི་ཧོང་གཞུང་གི་ག་རེ་གསུང་ཡོད་ཞུས་པ་རེད་ཅེ་ན། རྒྱ་མི་གི་ཨ་ནི་རྒྱ་ནག་ཐོག་ནས་ཡིན་པ་རེད་ཅེ་ན་ཨ་ནི་བོད་རེད་ཡུ་གུར་རེད་ཧོང་ཀོང་རེད་ཨ་ནི་ལྷོ་སོག་པོ་རེད་འདི་ནང་ལོགས་ལ

བོད་དོན་རྒྱབ་སྐྱོར་ཚོགས་པ་དང་ཡུ་གུར་རྒྱབ་སྐྱོར་ཚོགས་པ་དང་ཧོང་ཀོང་རྒྱབ་སྐྱོར་ཚོགས་པ་ནི་མང་པོ་ཡོད་དེ། ད་ཕྱིས་སུ་འདི་རྒྱབ་སྐྱོར་ཚོགས་པ་ཚང་མ་མཉམ་པོ་གྲོས་ཚོགས་དེ་ཚོ་མཉམ་རུབ་བྱས་རྗེས། རྒྱ་ནག་གིས་ཨེ་ནི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་བཏང་གི་ཡོད་པ་དེ་དེ་ལ་དཔེར་ན་ང་ཚོས་སྟངས་འཛིན་བྱེད་དགོས་ཟེར་བྱས་དེ་འདྲས་ཀྱི་གྲོས་ཚོགས་ཀྱི་རྒྱབ་སྐྱོར་ཚོགས་པ་ཞེས་འདི་འདྲས་བྱས་ཁོ་རང་ཚོས་དེ་གསར་འཛུགས་བྱས་ནས་ཡོད། འོ་དེ་ཚོའི་ལས་རིམ་དུ་བལྟས་པ་རེད་ཅེ་ན། ཨ་ནི་ང་ཚོའི་ཐོག་ནས་ཡ་ཅིག་ཞུ་སྐྱོར་དང།

ལགས། སྐུ་ངོ་ལ་ཡང་གཞན་པ་གཅིག་དེ་འདིར་ཞུ་ཡ་ད། ཉི་ཧོང་ནང་རྒྱ་ནག་གཞུང་གི་གནོན་ཤུགས་ཡོད་པ་འདི། གཅིག་ང་ཚོའི་ངོས་ནས་བལྟས་པ་ཡིན་ན། ད་ཉི་ཧོང་ནང་གནས་སྡོད་བོད་མི་ཚོ་ལ་མཚམས་མཚམས་ང་ཚོས་བཅར་འདྲི་ཞུས་པའི་སྐབས་སུ། ཁོ་རང་ཚོས་ཡང་གཅིག་བརྙན་འཕྲིན་ནང་དོན་པ་ཡིན་ན། སྟབས་བདེ་བོ་མི་འདུག་གང་ཡིན་ཟེར་ན་ཁོ་རང་ཚོས་ཕྱག་ལས་གནང་ས་འདི་ཡང་གཅིག་རྒྱ་ནག་དང་ཐད་ཀར་ཚོང་འབྲེལ་འབྲེལ་བ་ཆགས་བསྡད་ཀྱི་ཡོད་རེད་དེ། ཁག་པོ་ཆགས་ཀྱི་འདུག་གསུང་གི་འདུག་ད་གཅིག་ཚོང་འབྲེལ་གྱི་ཐོག་ནས་ཡང། ཉི་ཧོང་གཞུང་ལ་རྒྱ་ནག་གིས་ག་ཚད་གནོན་ཤུགས་སླེབས་ཀྱི་ཡོད་ན་ཡང་གཅིག་གཅིག་ལ་བསྟུན་དགོས་ཀྱི་ཡོད་རེད་བ་ད་ཚོང་འབྲེལ་གྱི་ཐོག་ནས་དེ་གི་ཐོག་ནས་ཡང་ང་ཚོ་བ་གཅིག་ག་རེ་ལབ་དགོས་རེད་ཉི་ཧོང་གི་གཟིགས་ཕྱོགས་དེ་ལས་ཅིག་མ་བདེ་བ་ཆགས་ཀྱི་ཡོད་ན་ག་འདྲ་ཡིན་ན། དེ་རེད་ད་ཉི་ཧོང་ནང་ལོགས་ལ་ཅིག་གི་འཛམ་བུ་གླིང་སྤྱིའི་ནང་ལོགས་ལ་རྒྱ་ནག་གི་ཐེ་ཇུས་བྱེད་ཡ་ཤུགས་ཆེན་པོ་དང་སོ་པ་བཏང་ཡ་དང་དེ་ཚོ་རིགས་དེ་ཤུགས་ཆེན་པོ་བྱས་པ་རེད་ད་དེ་ཉི་ཧོང་ནང་ལོགས་ལ་དཔེ་ཤུགས་ཆེན་པོ་བྱས་པ་རེད

རྒྱ་མི་གི་སོ་པ་སོ་ལ་དང་དེ་འདྲ་མང་པོ་འདུག་ཟེར་རེད་ཅེ། དེ་གི་ག་རེ་སྟོན་གྱི་རེད་ཟེར་ན་ནི་ད་དེ་གི་ཉི་ཧོང་སྤྱི་ཚོགས་ནང་ལོག་ལྷག་པར་དུ་བོད་དེ་ཆབ་སྲིད་གི་ལས་འགུལ་ནང་ལོག་ལ་རྒྱ་ནག་གི་ལག་པ་བརྐྱངས་བསྡད་པ་ཞིག་དེ་འདྲའི་ནང་ཐེ་ཇུས་བྱེད་ནི་ཤུགས་ཆེན་པོ་ཞིག་ཡོད་པ་ཞིག་གསལ་པོ་ཤར་རེད། ད་དེའི་ནང་ལོག་བོད་པའི་གི་ང་རང་ཚོའི་སྤྱི་ཚོགས་ནང་ལོག་ཡིན་པ་རེད་ནི། བོད་ནས་ཡོང་རྒྱུ་བོད་པ་མང་པོ་འབྱོར་ཏེ་ཡིན་ན་ང་ཚོ་དོན་གཅོད་ལས་ཁུངས་དུ་ཡོང་ཡ་འཛེམས་ཟོན་ཞེ་དྲག་བྱས་བསྡད་ཡོད་རེད་ང་ཚོའི་ཐོག་ནས་ཁོ་རང་ཚོར་ལབ་ཀྱི་ཡོད་ཅེ་ཁྱེད་རང་ཚོ་ལ་སོ་སོ་སོ་གི་བོད་དེ་ནང་མི་ལ་དཀའ་ངལ་མ་འཕྲད་པ་ཅིག་དང་སོ་སོ་ལ་དཀའ་ངལ་མ་འཕྲད་པ་ཅིག་དགོས་རེད་དེ་འདྲ་ཡིན་ན་ནི་ང་རང་ཚོ་འདིར་ཡོང་ན་འགྲིག་གི་རེད་དེ་མིན་པ་རེད་ཅེ་ན་ཁྱེད་རང་ཚོ་ཡང་ཅིག་སྐྱབས་མགོན་རིན་པོ་ཆེར་དད་པ་དང་བོད་གཞུང་ལ་དེ་བརྩི་བཀུར་ཞུ་གི་ཡོད་ཟེར་ལབ་བྱས་ཁྱེད་རང་ཚོ་དཀའ་ངལ་བསླངས་བྱས་འདིར་ཡོང་ན་འགྲིག་མ་ཡོང་ན་ཡག་པོ་ཡོད་རེད་ཟེར་ལབ་ཀྱི་ཡོད་རེད་དེ་དེ་འདྲས་འདི་ཚོ་བོད་པ་ཚོ་ལ་ཡི་དཀའ་ངལ་ཅིག་མུ་མཐུད་ནས་འཕྲད་བསྡད་ཀྱི་ཡོད་རེད་ད་ལྟ་ཡིན་ན་ཉི་ཧོང་གཞུང་འདི་དང་ཉི་ཧོང་གི་དཔལ་འབྱོར་འདི་གི་ཁ་གཏད་ཤུགས་ཆེན་པོ་ཅིག་རྒྱ་ནག་ཆགས་བསྡད་ཡོད་རེད།

རྒྱལ་པོ་ཞབས་མས་དེ་གང་ལྷག་པར་དུ་ཞི་ཅིན་ཕིང་གྱི་ལྟ་གྲུབ་དེ་དང་དེ་ཁོ་རང་གི་དམག་ཤུགས་ཐོག་ནས་བོད་དོན་ཞུ་སྒོ་དོན་གནད་ཚང་བ་དམག་ཤུགས་ཐོག་ནས་སེལ་ཐབས་ཤིག་བྱས་འདི་ལ་མང་པོ་ཞིག་གིས་མ་དགའ་བའི་རྣམ་འགྱུར་ཤུགས་ཆེན་པོ་བྱས་བྱས་ཞིག་རྒྱ་ནག་ལ་བོད་དོན་ཁ་གཏད་གཅག་དགོས་རེད་ཟེར་ཏེ་དེང་སང་ཤུགས་ཆེ་ཆགས་བསྡད་འདུག། ལགས། ཨ་ནི། སྐུ་ངོ་ལགས་ད་ཅིག་ཕྱི་དྲིལ་བཀའ་བློན་མཆོག་གིས་ད་ཡང། མཛད་འཆར་གལ་ཆེ་བ་གཅིག་དེ་ད་ལྟ་ད་གསར་འགོད། གསར་འགོད་པ་ཚོ་དང་བཀའ་མོལ་གནང་སྟེ་ཆགས་བསྡད་ཀྱི་འདུག་ཨ་ནི། སྐུ་ངོ་བཀའ་བློན་མཆོག་གིས་གསར་འགོད་པ་ཚོ་བཀའ་མོལ་གནང་པ་དེ་ད་ཉི་ཧོང་ནང

བཅོ་བརྒྱད་རེད་བཅུ་དགུ་རེད་བྱས་པའི་ང་ཚོ་བོད་པའི་གི་ང་རང་བཙན་བྱོལ་སྒྲིག་འཛུགས་ཀྱི་བོད་མི་སྲིད་བྱུས་ཉམས་ཞིབ་ཁང་གི་དགེ་བཙུགས་རེད། གཉིས་པ་དེ་དེ་ཉི་ཧོང་ལ་སོག་པོ་ཁོ་རང་ཚོ་བཙུགས་དགོས་ཀྱི་འདུག་ཟེར་བྱས་ཡིན་ནའང་ཀོ་བིད་ཐོག་ནས་འགྲིག་ཡོད་མ་རེད་ད་ད་ལྟའི་དེ་ལ་ང་ཡི་དེར་སླེབས་ཡོད་པ་བྱས་ཨ་ནི་རྒྱ་ད་ལྷོ་སོག་པོ་ཁོ་ཚོ་མི་ཚོ་འབྲེལ་བ་བྱས་བྱས་ད་ད་ལྟའི་ལོ་བརྒྱ་དང་བཅུ་དང་གོ་བདུན་འཁོར་བ་དང་མཉམ་པོ་ལ

དེ་ཡང་ད་ང་ཚོ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་ཁོ་རང་གིས་ཁོང་ཚོ་ལ་ཐུགས་རྗེ་ཆེ་དང་ཞུས་པ་ཆབས་ཅིག་ཏུ་བོད་པའི་ཕྲུ་གུ་ཚོ་ལ་ག་རེ་ལབ་ཡོད་ཟེར་ན་ཨ་ནི་དེ་མཐོ་རིམ་དགེ་རྒན་ཁོ་རང་ཚོ་ལ་ག་རེ་ལབ་ཡོད་ཟེར་ན་མ་འོངས་བོད་པའི་གི་ནང་ལོགས་ལ་བོད་ཀྱི་བོད་པའི་སྤྱི་ཚོགས་ནང་ལོགས་ལ་ཨ་ནི་ཉི་ཧོང་རིག་པའི་ཐོག་ནས་ཅིག་གི་ནུས་པ་དང resource དེ་ག་བར་ཆགས་ཡོད་ཟེར་ན་རྣམ་པ་ཚོས

ལགས། སྐུ་ངོ་ལགས་ད་ཉི་ཧོང་དང་བོད་དེ་ད་ཅིག་གཉིས་བར་ལ་ཅིག་ཡང་འདྲ་བའི་ཆ་དེ་ག་རེ་ཡོད་ན་ལོ་རྒྱུས་ཀྱི་ཐོག་ནས་ད་ཅིག་གསུང་སྟངས་དེ་མང་པོ་ཞེ་པོ་ཅིག་འདུག་དཔེར་ན་ཅིག་ཨང་གྲངས་ཡིན་པའི་ནའང་རེད་ཅིག་དེ་ཚོ་རེད་ནང་བཞིན་ཡང་སྐད་ཀྱི་གདངས་དེ་ཚོ་ཡིན་པའི་ནའང་རེད་ཅིག་དེ་ལོ་རྒྱུས་ཐོག་ནས་ཅིག་ཡང་འབྲེལ་བ་ཡོད་པ་རྣམ་པ་རུ་ཅིག་གསུང་སྟངས་ཞིག་འདུག་དེ་ཅིག་དེ་སྐོར་གསུང་རོགས་བྱེད་དང་སྐུ་ངོ་ལགས།

ལགས། སྐུ་ངོ་ལགས་ཡང་གཞན་པ་གནད་དོན་གལ་ཆེ་བ་གཅིག་དེ་ཉི་ཧོང་ནང་ལོགས་ལ་བོད་དོན་རྒྱབ་སྐྱོར་ཚོགས་པ་ད་མང་དག་ཅིག་ཡོད་རེད་ད་དེ་ནང་ལོགས་ནས་ད་ཅིག་ཡང་བོད་དོན་ཐོག་ལ་ཐུགས་ཁུར་བཞེས་མཁན་ད་ཅིག་གཙོ་གྲས་ནང་ཡོད་པ་ནང་ལོགས་གཅིག་དེ་ཡང་ཅིག་སུ་པ་སངྒ་ད་ཅིག་ཁོ་རང་ཚོ་སུ་པ་སངྒ་བྱས་ད་ད་ཡང་ད་ད་གཞན་ཁག་ཁ་ཤས་ཞིག་འདུག་ཡང་ཁོ་རང་ཚོའི་ངོས་ནས་ད་ཅིག་རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་ཐད་དང་བོད་མི་གི་བོད་མིའི་གནས་སྟངས་དང་འབྲེལ་བའི་ཐོག་ལ་ད་ཅིག་ཁོ་རང་ཚོ་ཡང་ཅིག་འཛོམས་པའི་སྐབས་སུ་ཡང་གྲོས་ཆོད་བཞག་ཡོད་དེ་གནས་སྟངས་ཡོང་གི་འདུག་བ

ང་ཚོའི་ལས་འགུལ་སྤེལ་ཡིན་པ་ལས་ད་ལོ་ད་གཞི་ནས་འགོ་བཙུགས་རེད་མ་གཞི་འདི་སྔོན་དེ་བ་ལ་ཀོ་བིད་ཐོག་ནས་དཔེ་དེ་ཕྱི་ལོགས་ཤར་འགྲོ་ཐུབ་ཡོད་མ་རེད་ད་ང་ཚོ་ལས་འགུལ་མ་ལ་སྤེལ་བྱས་དཔེ་དེ་ཕྱི་ལོགས་ཁ་ས་ཆར་འགྲོ་བ་རེད་ན་དེ་བོད་དོན་རྒྱབ་སྐྱོར་ས་གནས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་ཁོང་ཚོའི་མཐུན་འགྱུར་ལེན་བྱས་ལས་འགུལ་སྤེལ་ཡག་ཕན་ཐོགས་པོ་ཞིག་ད་ཆགས་འདུག་ལོ་ནུབ། ལགས། སྐུ་ངོ་ལགས་ཁ་སང་ང་ཚོས་ད་ལྟ་བོད་དོན་རྒྱབ་སྐྱོར་ཚོགས་པ་སུ་པ་སངྒ་ལགས་ཀྱི་ད་ཅིག་ཚོགས་གཞོན་ཀོ་བ་ཡ་ཤི་ལགས་ལ་ང་ཚོ་བཅར་འདྲི་ཅིག་ཞུས་པའི་སྐབས་སུ་ཁོ་རང་གིས་དེ་འདྲ་ཞིག་གསུངས་ཀྱི་འདུག་ད་དེ་སྔ་ཅིག་སྲིད་བློན་ཟུར་པ་ཤིན་ཛོ་ཨ་བྷེ་ལགས་ཀྱིས་ད་ཅིག་ངོ་ཤེས་པ་རེད་ཨ་ནི་ཁོ་རང་ལ་རྒྱུས་མངའ་ཡོད་པ་དང་ཡང་ཅིག་ཁོ་རང་ལ་བརྩི་བཀུར་ཞུ་མཁན་གྱི་གྲོས་ཚོགས་འཐུས་མི་མང་དག་ཅིག་གི་ངོས་ནས་ཁོ་རང་གི་ད་ཤུལ་བཞག་དེ་མུ་མཐུད་ནས་རྒྱུན་འཛིན་བྱེད་ཀྱི་ཡིན་ཟེར་བ་དེ་གི་ཐོག་ནས་གཅིག་ཡང་རྒྱ་ནག་ལ་གདོང་ལེན་བྱེད་ཕྱོགས་རེད། དེ་ཚོའི་ཐོག་ལ་ད་ཁོ་རང་ཚོའི་ངོས་ནས་ཅིག་ལས་དོན་ཤུགས་ཆེན་པོ་ཞེ་པོ་ཅིག་བརྩམས་ཀྱི་ཡིན་གསུངས་ཤག་ད་འདས་ཆགས་ལ་ད་ཤིན་ཛོ་ཨ་བྷེ་ལགས་ཀྱིས་ད་ཤུལ་བཞག་ཟེར་ནས་རེད་ཅིག་ལས་དོན་གནང་ཕྱོགས་རེད། དེ་གའི་ཐོག་ལ་ཡང་ཉི་ཧོང་གྲོས་ཚོགས་འཐུས་མིའི་ངོས་ནས། དེའི་ཐོག་ལ་ཨ་ནི་དགོངས་པ་བཞེས་ཕྱོགས་དེ་ག་འདྲས་ཡིན་ན་ཁོ་རང་ཚོས་ཡང་ཅིག་རྒྱ་ནག་ལ་གདོང་ལེན་གནང་ཕྱོགས་དེ་ག་འདྲས་ཡིན་ན་ཁོ་ངོས་ལ་དེ་མཐུན་འདུན་གསུངས་རོགས་བྱེད་དང། ལགས་རེད་ད་ཤིན་ཛོ་ཨ་བྷེ་ལགས་ཀྱིས་ཁོ་རང་གི་སྐད་གྲགས་ཆེན་པོ་ཞེ་དྲག་རེད་ཨ་ནི་ཁོ་རང་གི་ལྟ་གྲུབ་དང

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་བསྲིང་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་ཁག་དང་ལས་རིམ་ཁག་ངོ་སྤྲོད་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་ཡིན། གསན་མཁན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།